ལོན་ཅི་ལ་དང་པོ་དེ་ད་རེས། ཨིང་ལན་གྱི་གྲོས་ཚོགས་ཁང་གི་ནང་ལོགས་ལ་བོད་ཀྱི་ལོ་གསར་གྱི་དགའ་སྟོན་ལོ་རྒྱུས་ནང་གི་དང་པོ་ཐོག་མར་གནང་པ་རེད་གསུངས་གནང་གི་འདུག་ག་འདྲས་བྱུང་གནང་བ་རེད་སུས་གོ་སྒྲིག་གནང་བ་རེད་ངོ་སྤྲོད་གནང་རོགས་གནང་དང།

ཡག་པོ་ཞེ་པོ་ཅིག་བྱུང་སོང་ད་དེ་ཨིན་ཇིའི་གི་གྲོས་ཚོགས་འདྲ་བོ་དེ་ཡིན་པ་ཡིན་ནའི་ད་གྲོས་ཚོགས་ནང་གི་ཨ་མ་དེ་ཡིན་གསུང་གི་ཡོད་རེད་བ Mother of all Democracies ད་དམངས་གཙོའི་འགྲོ་ལུགས་གི་ཨ་མ་དེ་ཡིན་གསུངས་ཨ་ནི་དེ་བས་ཚོགས་ཁང་རྫིག་པོ་ལོ་རྒྱུས་ཡོད་པའི་གི་དེ་འདྲའི་ནང་ད་ང་ཚོ་ཐེངས་དང་པོ་བོད་པའི་གི་ལོ་གསར་དེ་ཕ་གིར་སྲུང་བརྩི་ཞུ་བ་དེ་ང་ཚོ་ཚང་མ་ལ་དགའ་བོ་དང་ཨ་ནི་ཡང་ཚོར་བ་དམིགས་བསལ་གི་བྱུང་སོང་ཨ་ནི་དེ་ག་ལ་མི་མང་པོ་ཅིག་ཕེབས་ཡོད་རེད་ཨ་ནི། སྐུ་མགྲོན་གཙོ་བོ་ལ་ད་ལྟ Dame Joanna Lumley ཁོ་རང་ཡིན་པ་ནས་ཁོ་རང་གི་སྤོ་ལགས་རྨོ་ལགས་སྐབས་ལ་བོད་ལ་ཕེབས་མྱོང་མཁན་ཁོ་རང་བོད་པ་དང་བོད་དོན་ལ་ཤ་ཚ་ཡོད་མཁན་དེ་གི་ད་མི་སྣ་སྐད་གྲགས་ཅན་ཅིག་ཆགས་འགྲོ་གི་རེད་ད་ཁོ་རང་ང་ཚོའི་སྐུ་མགྲོན་གཙོ་བོ་དེར་ཆགས་ཡོད་རེད་གྲོས་ཚོགས་འཐུས་མི་ནམ་རྒྱུན་རྒྱབ་སྐྱོར་གནང་མཁན་མང་པོ་སྒང་ལ་གཞན་པ་དེ་འདྲ་ཕེབས་ཤག། བོད་དོན་དང་འབྲེལ་བ་ཡོད་པའི་ཚོགས་པ་ཁག་གི་སྐུ་ཚབ་ཚོ་ཕེབས་ཤག་ང་ཚོ་བོད་རིགས་ཚོ་འདི་ཡིན་པ་བྱས་ཨ་ནི། རྒྱ་རིགས་དང་ཡུ་གུར་མི་རིགས་དེ་འདྲ་ཕེབས་བྱས་མི་མང་ཐག་ཆོད་བྱས་ཕ་གིར་ང་ཚོ་ཚ་ཚ་འུར་འུར་ཡག་པོ་ཞེ་པོ་ཅིག་བྱུང་སོང་ཟེར་བྱས་ནས་ཞུ་ཡ་ཡིན། བོད་ལ་རྒྱ་མིས་བཙན་འཛུལ་དང་བཙན་བཟུང་དེ་མ་བྱས་གོང་གོང་ནས་བོད་གཞུང་དང་བོད་མི་མང་དང་ཨིང་ལན་གྱི་བར་ལ་འབྲེལ་བ་ཡོད་ཡོད་པ་ཞིག་རེད་བོད་ཀྱི་གནས་ལུགས་གནས་ཚུལ་གྱི་དཔང་རྟགས་ཆེ་ཤོས་ཤིག་ཨིན་ཇི་ལ་ཡོད་རེད་ཡིན་ནའི England གྱི་གྲོས་ཚོགས་རང་གི་ནང་ལ་བོད་ཀྱི་ལོ་གསར་གྱི་སྲུང་བརྩི་ད་ལོ་དང་པོ་བྱུང་བ་རེད་གསུངས་དུས། ད་ལྟ་བར་དུ་འདི་འདྲས་བྱུང་ཡོད་མ་རེད།
ད་ལྟ་བར་དུ་ལོ་གསར་སྲུང་བརྩི་ཞུས་པ་འདི་འདྲས་བྱུང་མི་འདུག་ངས་བཤད་ཡ་ལ། ད་དངོས་གནས་བྱས་ན་ཁྱེད་རང་གསུངས་པ་འདི་རེད་ད་ཨིན་ཇིའི་གཞུང་དང། ཨ་ནི། བོད་གཞུང་འདི་ད་རྒྱ་ནག་གི་བཙན་འཛུལ་མ་བྱས་པའི་གོང་ནས་འབྲེལ་བ་ཡོད་བསྡད་བ་ཆིངས་ཡིག་ཡོད་བསྡད་བ་བྱས་དངོས་གནས་བྱས་ན་ཡོང་དགོས་ཡ་འདྲ་བོ་ཞིག་རེད་བ། ད་ཡིན་ནའི་དེ་འདྲའི་མི་འདུག་རྣམ་པ་ཚོ་ཕ་གི་ཨ་རི་དང། ད་ང་ཚོ་གི་ཕྱི་སྲིད་ལས་ཁུངས་དང་དེ་འདྲའི་ནང་ལ་དེ་ཅིག་བྱེད་བྱེད་དུས་དེ་གིས་ངས་ང་ཚོ་ད་ལུང་པ་གཞན་པ་ལ་མིག་དཔེ་འདྲ་བོ་ཞིག་ཡོང་གི་འདུག་བསམ་གྱི་འདུག་ཨ་ནི་དེས་ང་ཚོས་ཀྱི་དེ་ལ་ཤུགས་རྐྱེན་དེ་འདྲ་བྱས་པ་ཡིན་ན་ཡག་པོ་འདུག་ཅེས་ཨ་ནི་ཚང་མས་ཧ་རུ་བ་རུ་བྱས་ད་ཚང་མ་མང་པོ་ཅིག་ཐོན་གི་འདུག་ག་ད་དེ་ཕྱིན་ད།

ཕ་གིའི་གི་ང་ཚོ་ད་ཕ་གི་ལ་གྲ་སྒྲིག་ཡས་སྦྱོར་བ་ནམ་རྒྱུན་ང་ཚོའི་དེའི་གོ་སྒྲིག་བ་ད་དེ་ཚོ་ཆ་ཚང་ཞུ་ཞུ་ད་ང་ཚོ་ཡོང་གི་མ་རེད་ད་ཡིན་ནའི་གང་ལ་གང་འཚམ་ཅིག་ད་འདི་ཚང་མ་གིས་ང་ཚོ་བོད་རིགས་ཚོགས་པ་ནས་གནང་བྱས་ཁོ་རང་ཚོས་ཡག་ཐག་ཆོད་འདྲ་བོ་ཅིག་གནང་བཞག་བསམ་གྱི་འདུག་ཕ་གིའི་ཚོགས་ཁང་ནང་ལ་ང་ཚོ་དུས་ཚོད་ཅེས་ཆུ་ཚོད་ཤི་རྒྱུ་མ་ཤི་དེ་འདྲ་ཤིའུ་གཅིག་སྔོན་ལ་འགྲོ་ཕྱི་འགྲོ་བྱེད་ས་ཡོད་མ་རེད་ཡ་བྱེད་ཆོག་མ་ཆོག་མང་པོ་ཡོད་རེད་བ་དེ་ལ་ཕ་གིའི་ད་སྐུ་མདུན་སྐུ་པར་བྱས་ཨ་ནི་ཕྱེ་མར་འདུག་ཨ་ནི་ང་ཚོའི་བོད་པའི་གི། སྐད་བརྡ་ཨིན་ཇི་སྐད་བརྡ་ཨ་ནི་ཡང་ང་ཚོ་དར་ལྕོག་བྱས་ཨ་ནི་གཞས་སྣ་འཁྲབ་སྟོན་འདི་འདི་ནང་ད་བོད་པའི་གི་རྣམ་པ་ཅིག་འདི་མཚོན་པ་བྱུང་ཡོག་རེད་ཨ་ནི་འདི་ག་ལ་ད་ང་ཚོ་དོན་གཅོད་ལས་ཁུངས་ཀྱི་ཚབ་ཞུས་ནས་ང་ད་ད་ང་ཚོ་ཁོང་དོན་གཅོད་ས་གནས་ལ་བཞུགས་མེད་ཙང་ང་ད་དྲུང་ཆེ་ཕ་གིའི་ལས་ཁུངས་ཀྱི་ཚབ་བྱས་ནས་ཕ་གི་ཚང་མ་ལ་ཨ་ནི་ལོ་གསར་གྱི་འཚམས་འདྲི་ཞུ་ཡས་དང་ཨ་ནི་ལོ་གསར་སྐོར་ལ་ངོ་སྤྲོད་བག་ཙམ། ཞུས་པ་ཡིན་ཨ་ནི་འདིའི་ཞོར་ལ་ད་ང་ཚོ་ད་ད་ལྟ་ཕ་གི་ཕེབས་ཚོགས་ཁང་སྐད་གྲགས་ཆེན་པོ་འདི་འདྲའི་ནས་རང་དབང་དམངས་གཙོའི་གི་ཐོག་ལ་ད་སྣེ་ཁྲིད་མཁན་གྱི་ལུང་པ་ཅིག་འདི་འདྲའི་ནས་ད་ང་ཚོ་ལོ་གསར་ཐེངས་དང་པོ་ཅིག་འདི་འཚོགས་ཡོད་ཙང་ང་རང་བཅས་སེམས་ཚོར་ཆེན་པོ་འདྲ་བོ་བྱུང་བྱས་ཨ་ནི་བོད་ཕྱི་ནང་གཉིས་ལ་ཡོད་པའི་བོད་མི་ཚང་མ་ལ་འཚམས་འདྲི་ཞུས་པ་དང་ཨ་ནི་ང་ཚོ་ད། བོད། གཞིས་བྱེས་གཉིས་མཉམ་འཛོམས་ཡོང་ནས་ནི་ལོ་གསར་དེ་ང་ཚོ་ཕ་གི་ང་རང་ཚོ་སོ་སོའི་ཕ་ཡུལ་ལ་བཏང་ཐུབ་ཡས་དང་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཀྱི་བར་ལ་འདི་འདྲའི་གནང་ཐུབ་ཡས་དང་འདི་འདྲའི་གི་སྨོན་ལམ་བྱས་ནས་འདི་འདྲ་ཅིག་ཞུས་པ་ཡིན་ཨ་ནི། འདི་ནས་སྐུ་མགྲོན་གཙོ་བོ་ཇོ་ཨ་ན་ལམ་ལི་ཁོ་རང་གིས་སོ་སོ་བོད་དང་འབྲེལ་བ་ག་འདྲས་ཡོད་མེད་དང་རྒྱལ་བ་རིན་པོ་ཆེ་མཇལ་དུས་ཚོར་བ་དང་འདི་འདྲས་ག་འདྲས་ཡོད་མེད་ཨ་ནི་བོད་པའི་མི་དེ་ལ་ཁོ་རང་གཤིས་འཇམ་པོ་དང་མི་ཚང་མས་གི་དགའ་བོ་བྱེད་ས་གི་མི་རིགས་ཅིག་ཆགས་ཀྱི་ཡོད་པ་དང་ཨ་ནི་གཅིག་ད་ང་ཚོ་རང་དབང་འདི་ཉི་མ་གཅིག་ཤར་གི་རེད། ཨཱ་ནི་མཉམ་དུ་ད་འབྲུག་གི་ལོ་ཡིན་ཙང་ཨཱ་ནི་འབྲུག་གི་ལོ་གི་མི་དེ་ཚོ་གི་དེ་འདྲའི་གཅིག་གཤིས་ཀ་དང་དེ་འདྲའི་རྣམ་འགྱུར་གཅིག་གསུང་བསྡད་ཆོག་ར་དེ་འདྲའི་གཅིག་ཁོ་རང་མ་བྱ་ལོ་ན་བྱེད་ད་ང་ཚོ་འདི་ད་ཡག་རྐྱང་རྐྱང་རེད་ཟེར་བ་ཨཱ་ནི་འདི་ཚང་མ་ང་ཚོ་འདྲའི་ཡུལ་ངན་ཚང་མ་ལས་དེ་འདྲའི་ཡོང་བར་ཤོག་ཟེར་ཁོ་རང་སྨོན་ལམ་བྱས་འདི་འདྲ་གསུངས་སོང་ཨཱ་ནི་དེ་ནས་ང་ཚོ་བོད་རིགས་ཚོགས་པའི་ཚོགས་གཙོ་གིས་ཚང་མ་ལ་ཐུགས་རྗེ་ལེགས་འབུལ་བྱས། ཨ་ནི་གཞས་སྣ་འཁྲབ་མཁན་ད་གཞས་སྣ་དེ་ང་ཚོ་ཆོལ་ཁ་གསུམ་གྱི་གཞས་སྣ་འཛོམས་པ་གཅིག་དང་ཡང་གནའ་བོའི་གི་ད་ནང་མ་སྟོད་གཞས་དང་ཡང་ད་དེང་སང་གི་འཁྲབ་སྟངས་འཁྲབ་ལུགས་ད་འདྲེ་བྱས་བྱས་ནས་གཅིག་སྣ་ཁ་འཛོམས་པོ་འདྲ་བོ་བྱས་ཨ་ནི་གཞས་འཁྲབ་མཁན་ཁོ་རང་ཚོ་ཚང་མ་ལ་ཨ་ནི་ད་ལྟ་སྐུ་མགྲོན་གཙོ་བོ་ནས་མཇལ་དར་གནང་བྱས་མི་ཚང་མ་ཧ་ཧ་ཧུ་ཧུ་ཞུ་གཅིག་བྱུང་སོང་ང་ཚོ་གཞུག་དེ་ལ་ཚང་མ་མཉམ་དུ་བྱས་ནས་ང་ཚོ་སྒོར་གཞས་བྱས་འཁྲབ།